སྐུ་གཟུགས་བཟང་པོ་ད་རེས་ཀྱི་ལས་རིམ་ཉན་གསན་གནང་མི་ཡོངས་ལུ། རྩ་བ་ཡེ་ཤུ་མ་ཤི་ཀ་ཡི་མཚན་ལས་བྱོན་པ་ལེགས་སོ་ཟེར་ཞུ་ནི་ད་རེས་ཀྱི་ལས་རིམ་འདི་མའོ་ལུང་ཏིང་གི་སྐྱིད་མཉམ་དང་དགའ་སྤྲོ་ཡི་ཚེ་གསརཔ་ཡང་ཅིན་ཁྱོད་ཚུ་ང་བཅས་དང་མཉམ་ལྷབ་སྟེ་ཡོད་པ་ཅིན་འཛམ་གླིང་གི་བྱུང་རབས་ཀྱི་ཉིནམ་མཇུག་ཚུ་ནང་དཀོན་མཆོག་གིས་ང་བཅས་ཚུ་ལུ་ལེགས་ཤོམ་ཡང་མེན་ཟོགཔ་ཡང་མེན་པར་འདི་གཉིས་ཀྱི་བར་ན་སྡོད་མི་མི་དགོཔ་ཨིན་མས་དཀོན་མཆོག་གི་ཁ་ཐུག་ཡང་ན་འཇིག་རྟེན་པའི་ཕྱོགས་སུ་ང་བཅས་ཚུ་ལེགས་ཤོམ་ཡང་ཅིན་ཟོགཔ་གཙང་ཏོག་ཏོ་དང། བཙོག་པ། དཀོན་མཆོག་གིས་ང་བཅས་རེ་རེ་བཞིན་དུ་ལུ་མི་དམངས་ཀྱི་སྦུག་ལུ་དེ་གཉིས་ཀྱི་བར་ན་ག་ཅི་ཨིན་མི་དེ་ཁ་བཟེད་ནི་ལུ་གསུངམ་མས་དཀོན་མཆོག་གི་གསུང་རབ་ནང་ལས་ང་བཅས་སྡོད་ས་ལུ་ཐད་རི་བ་རི་གི་གཞི་རྟེན་ཚུ་གནངམ་མས་དཀོན་མཆོག་གི་བདེན་པ་གསུང་རབ་ཚུ་ལས་ང་བཅས་ཚུ་ལོང་ཚུགས་པའི་སྐོར་ལས་གསུངམ་མས་ད་རེས་ང་བཅས་ཞལ་འཛོམས་ཀྱི་དོན་ཚན་དེ་ཡང་ན་གསུང་དེབ་ནང་ལས་ཨིན་པ་ཅིན་ང་དད་པ་བསྐྱེད་ནི་ཡང་ན་གསུང་དེབ་ནང་ལས་མེན་པ་ཅིན་དེ་ཚུ་ང་གི་དོན་ལུ་མེན་དཀོན་མཆོག་ལུ་ཕྱི་ཁར་སྟོན་མི་རྟགས་མཚན་ཚུ་གིས་ང་བཅས་ཚུ་མ་ཤི་ཀ་གི་སྐུ་ཁྲག་གིས་བཤལ་གནང་ཡི་ཟེར་སྟོན་ནི་འདུག་ག།

ཁོང་ག་ར་ལུ་ཡབ་དང་སྲས་དང་དམ་པའི་ཐུགས་ཉིད་གསུམ་གྱི་མཚན་ལས་ཁྲུས་དབང་གནང་ཁོང་ལུ་སྟོན་བྱིན་འཛམ་གླིང་མ་འོངས་པའི་དུས་མཐའ་མ་ཚུན་ང་གིས་ཁྱོད་དང་མཉམ་རྒྱུན་དུ་བཞུགས་འོང་ཟེར་བཀའ་གནང་ནུག་ཨ་མེན་གལ་སྲིད་ང་བཅས་ཁྲུས་དབང་ཞུཝ་ད་ང་བཅས་ཀྱི་དད་པ་སྟོནམ་ཨིན་ང་བཅས་མི་དམངས་ཀྱི་སྦུག་ལུ་ལོང་ཚུགས་མི་དེ་སྟོནམ་ཨིན་མས་ང་བཅས་ཀྱིས་ག་གི་ཁོངས་སུ་སྡོདཔ་ཨིན་ན་ཚུ་སྟོནམ་ཨིན། དབྱིན་ཏི་བེ་རུ་མ་ཤི་ཀ་པ་མ་སོ་གཅིག་གི་གསུང་རབ་ཀྱི་གཞི་རྟེན་གྱི་ཀ་ཅཱ་ལུ་ཧ་མ་གོ་བ་གུ་ཐོམ་འདོད་ནུ་ཆུ་དབང་གི་རི་ག་དེམ་ཅི་ཡོད་མོ་ཆུ་ཚོ་ལ་ལུ་གཅིག་གི་ཨ་ལུ་ཆུ་གུ་ཚུ་ལུ་ཆུ་ཏོ་བུ་བྱིན་གྱི་འདུག་གཞན་ཚུ་གི་ཨ་ལུ་ཚུ་དང་ཨ་ལུ་ཆུ་གུ་ཚུའི་གུ་ཏོ་གུ་ཆུ་ལུག་བྱིན་གྱི་འདུག་ཆུ་ཚོ་ལ་ལུ་གཅིག་གི་ཨ་རུ་ར་ཡི་མ་ཁུ་ཨུ་དི་ཆུ་དབང་བྱིན་ནི་འདུག་སྔགས་ཀྱི་ཆུ་ཚོ་ལ་ལུ་གཅིག་ན་ལྷ་བྱིས་རྟགས་ཚད་མེ་ཏོག་གི་པད་འདབ་ཀྱི་བའི། ཁོང་གིས་གུ་དོག་གུ་ཆུ་ཏོག་སྦྱིན་ཏེ་དེ་ལས་འཕྲུལ་དབང་ཞུ་ཚར་ཡིག་ཟེར་གསེར་འདྲ་བེ་ནི་འདུག་ང་གཅིག་གིས་འཕྲུལ་དབང་ག་དེ་བས་སྦྱིན་ཡིན་ག་དེ་གིས་མཁས་པར་བཟུང་ག་གསུང་རབ་ཀྱི་གསེར་འདྲ་བེའུ་མེད་དེ་ན་བདེན་པའི་ཐབས་བདུན་གྱིས་འཕྲུལ་དབང་སྦྱིན་ནི་འདུག་དེ་གིས་གསེར་ཏོ་ཏོ་བེ་གསུམ་པའི་གཙོ་བོ་སྤྱིའི་དད་པ་སྤྱིའི་འཕྲུལ་དབང་སྤྱིའི་གསུང་རབ་སྤྱི་དང་ཁྲིད་པའི་ཐབས་བདུན་ལས་གསུམ་པའི་གཤིས་གཉིས་བདུན་དྲུག་འཕྲུལ་དབང་གི་ཐབས་བདུན་གྱིས་ཨི་ཤུ་ཨི་ཤུ་ཡང་ག་དེ་བས་འཕྲུལ་དབང་ཞུ་ནོ་དེ་ཡང་ང་གཅིག་གིས་ཤེས་རྒོབ་ཨི་མེད་ཡ་ཅིན་ང་ཅའི་འཕྲུལ་དབང་ཨི་ཤུ་བཟུང་ཞུ་དེ་བེ་བ་ཅིན་ང་ཅའི་རྫུན་མ་ཡིན་ན་མི་འཇོག་ད་ང་ཅའི་མར་ཁུ། གཅིག་གི་དགུ་ནང་ལས་ལྷབ་གེ་དེ་སྒང་གཱ་ལི་ལིའི་གྲོང་ཁྱེར་ན་ཟ་རེད་ལས་ཡེ་ཤུ་བྱོན་ཏེ་ཇོར་ཌན་ནང་ན་ཡོ་ཧ་ནན་ལས་ཁྲུས་དབང་བཞེས་ནུག་མི་ཐེའུ་གསུམ་གྱི་བཅུ་དྲུག་དང་བཅུ་བདུན་དེ་འཕྲལ་ལས་ཡེ་ཤུ་གིས་ཁྲུས་དབང་བཞེས་ཚར་ཞིནམ་ལས་ཆུ་ཡི་ནང་ན་ལས་ཕྱི་འཐོན་བྱོནམ་ད་ལུ་གལ་སྲིད་ཡེ་ཤུ་ཁྲུས་དབང་བཞེས་ཞིནམ་ལས་ཆུ་ཡི་ནང་ན་ལས་ཕྱི་འཐོན་བྱོན་ནུག་དེ་ཁར་ཁོ་ཡང་ཆུ་ནང་ཧྲིལ་བུམ་སྦེ་ཆུ་ནང་སྦང་ནུག་ཞིང་ཁམས་ཀྱིས་ཁོ་ལུ་ཁ་ཕྱེ་སྟེ་དཀོན་མཆོག་གི་ཐུགས་ཉིད་དེ་ཐིག་ཐིག་རྒྱལ་མོ་བཟུམ་ཅིག་ཁོ་ཡི་གུར་བབས་ཏེ།

གསུང་དེབ་ཀྱི་ཁས་བླངས་དམ་བཅའ་རྣམས་མེད་གལ་སྲིད་ང་ཆེ་འཕྲིན་དབང་ཞུ་དང་ང་ཆེ་ཡང་འདི་བཟུང་མིན་ཆོས་དང་འབྲེལ་ཡོད་ནུས་སྟོབས་ཀྱིས་བྱིན་རླབས་ཚུགས་གནང་འོང་ཟེར་ཨེ་མེད་དབྱིག་ཕྱུག་གི་འཕྲིན་དབང་ཞུ་དང་དེ་ན་བྱུང་མིན་གཉིབ་འདི་ཡབ་སྐྱོན་ཆོས་ཀྱི་ཞིང་ཁམས་ན་ལས་འཁོར་ལོ་གསུང་སྒྲ་མཛད་གནང་དེ་དེ་བས་གསུང་ལུང་སྔགས་ཀྱི་ཐུགས་དགྱེས་མིན་ང་ར་ཡི་སའི་བརྩེ་དུང་འདི་ཨིན་སྔགས་ཀྱི་འཁོར་ལོ་ཡི་རང་ཡིན་ཟེར། གསུང་བྱོན་ནོ། མེ་དྷའི་གསུང་གི་བཅུ་བདུན་དུས་ཨ་སྟག་རང་སྐྱོན་ཆོས་ཀྱི་ཨ་བློ་ཚོ་མཱ་ཤི་ཀ་གི་ཁོངས་སུ་བུབ་བདག་ཁོང་ཁྲི་དབང་བཞུགས་ཏེ་སྨིན་དམངས་ཀྱི་གདོང་ཁར་ང་ཆེ་ཞིང་ཁམས་ཀྱི་གཙོ་བོ་སྐྱོན་ཆོས་ཀྱི་དོན་ལུགས་དབྱིངས་ཡིན་ཟེར་བའི་བ་ཅིན་གཙོ་བོ་སྐྱོན་ཆོས་ཐུགས་དགྱེས་འོང་རྒྱལ་སྲིད་ཆོས་ཁྲི་དབང་བཞུགས་བདག་ཡབ་སྐྱོན་ཆོས་ཀྱི་སྲུང་མས་ང་ར་ཡི་སྲས་བརྩེ་དུང་འདི་དབྱིན་ང་ར་ཡི་སྲས་མོ་བརྩེ་དུང་འདི་དབྱིན་སྔགས་ཀྱི་འཁོར་ལོ་ཡི་རང་ཡིན་ཟེར་གསུང་སྐྱོན་ཆོས་ཀྱིས་ང་ཁྱེད་ཚོ་ཨ་སྟག་རང་ཁོ་ཡི་བུ་ལོག་ཁར་ཤོག་ཟེར་གསུང་མས། མཛད་པའི་དཔེ་དེབ་ནང་ལས་ང་བཅས་ལུ་གསུངམ་མས་ཨི་ཐོ་པི་མི་ཡེ་རུ་ཤ་ལེམ་ལུ་ལོག་སྟེ་འོངམ་པའི་སྐོར་ལས་གསུངམ་མས་ཨི་ཐོ་པི་མི་གིས་གསུང་རབ་ལྷགཔ་ད་རྫུ་འཕྲུལ་ཅན་གྱི་སྒོ་ལས་སྦེ་ཁོ་ཕི་ལིབ་པའི་སར་འཁྱིད་སོང་ནུག་ཕི་ལིབ་ཀྱིས་དཀོན་མཆོག་གི་གསུང་རབ་ཚུ་ཨི་ཐོ་པི་ཡོངས་གྲགས་ཅན་ཚུ་ལུ་གསུང་བཤད་བྱིན་ནུག་ཨི་ཐོ་པ་ཚུ་གིས་ལན་བྱིན་ནུག་ཡེ་ཤུ་དང་མཉམ་དམ་ཚིག་ཅན་གྱི་མཐུན་ལམ་གསརཔ་འདི་དགའ་སྤྲོ་བྱུང་སྟེ་ཁོ་ཁྲུས་དབང་ཞུ་ནི་ལུ་ཡུལ་རིམ་བསམ་པ་བསྐྱེད་སྡོད་ནུག་ཁོ་གི་གསོལ་འདེབས་འདི་མཛད་པའི་དཔེ་དེབ་ནང་ལུ་ཐོབ་ཨིན་མཛད་པ་བརྒྱད་ཀྱི་སུམ་ཅུ་སོ་དྲུག།

གནས་རི་བུམ་པའི་སྡིག་པ་ལས་བདག་ཉིད་ལུ་མ་ཤི་ཀ་ཡི་བཅུ་དྲུག་ཡོད་ཨི་མས་དེ་ལས་འདི་ཡང་དང་པོའི་སྐབས་ལས་རང་ཆོས་ཚོགས་ཚུགས་ཀྱི་ལ་ལས་འཐབ་ནུ་གསུང་རབ་ནང་གི་འཕྲུལ་དབང་གི་འདོན་རྟ་ག་ཆི་མོ་འཕྲུལ་དབང་དེ་ག་ཆི་ལུ་དཔེ་སྟོན་མོ་ཧེ་མའི་སྡིག་པ་སྦས་འདོད་པའི་ཚེ་དེ་ཤི་ནི་ཆོས་ཀྱི་རྫུན་མའི་ལག་ཚུགས་ལུ་ངོ་ལྔ་ཀྱི་ཤུ་ལས་ཡང་ན་ལུ་ངོ་བཅུ་ཐམ་སོང་དེ་ཡུལ་ལུ་སྡིག་པའི་སྦྱར་བ་ཚུགས་བཀའ་ཉིལ་སྤྱིན་པའི་ཆོས་ལུ་ད་རི་ཡང་སྟེང་བདག་དེ་ཡོད་ག་ལས་ཆེ་སྐབས་དེ་གི་ཆོས་ཀྱི་སེམས་ལུ་བཀའ་ཉིལ་སྦྱིན་མི་ད་རི་ཡང་ཡོད་ག། རྒྱལ་སྲིད་ཆོས་འཕྲུལ་དབང་ཕྱུག་གནས་ལུགས་ཆོས་ཡིན་ན་ཇོ་དང་ཨེ་མ་བི་མའི་སྡིག་པ་ཚོ་དགའ་ར་ཤི་དེ་ལས་མ་ཤི་ཀ་ཡིན་ན་ལུགས་མིན་ཚེ་གསབ་པའི་འགོ་བཙུགས་ནི་ཡི་རེ་བ་ཨི་མེད་རྒྱལ་སྲིད་ཆོས་ཀྱི་སྐྱོན་ཆོ་དེ་འཕྲུལ་དབང་གི་ཐོག་ལས་པའི་ཁས་ལེན་བེའུ་ད་ཁོ་གི་ཆོས་འཕྲུལ་དབང་གི་ཐོག་ལས་པའི་སྡིག་པ་ཚོ་བདག་དེ་ཁོ་གི་ཁས་ལེན་བེའུ་ཨི་མེད་ང་ཅེ་རེ་སྡིག་པ་ཚུ་ཆུ་ཡི་དུར་ས་ན་བཙུགས་ནི་ཨི་མེད་ད་མི་ལ་ལུགས་གཅིག་གི་བསླབ་མེད་ཨ་ཙི་གཅིག་གུ་མ་བཞི་སྐྱོན་ཆོ་ལུགས་ཨ་ད་རང་ཡང་ཅིན་ང་ཅེ་གི་སྡིག་པ་ཚུ་ཤག་པ་ཕེའུ་ད་ཁོ་གི་ང་ཅེ་ལུགས་ཤག་པ་མི་ན་ཡ་ཏེ་ང་ཅེ་ག་ཅི་བའི་འཕྲུལ་དབང་ཞུ་གོ་ཨི་ན། ཐད་རི་བ་རི་ཁོ་གིས་འཛིན་འོང་ཨིན་རུང་བལྟ་དགོ་ཁྱོད་རའི་མི་ཚེ་ཁྱོད་རའི་ཚེ་སྔོན་མ་འབད་མི་སྡིག་པ་རེ་རེ་རེ་བཞིན་དུ་སེམས་ཁར་དྲན་ནི་ཡོད་ག་སྡིག་པ་ལ་ལུ་ཅིག་ང་བཅས་རའི་སེམས་ལས་བཞག་མ་ཚུགས་མི་ཡང་ཡོདཔ་འོང་གལ་སྲིད་ཁྱོད་ཆུ་ཡི་དུར་སའི་ནང་ཁྲུས་དབང་ཞུ་ནི་ལུ་འགྱོ་བའི་སྐབས་ལུ་དེ་སླབ་མས་དཀོན་མཆོག་ང་ཧྲིལ་བུམ་སྦེ་ཁྱོད་ལུ་ཕུལ་དོ་ང་གིས་འབད་མི་སྡིག་པ་ཚུ་ག་ར་དང་ང་གི་སེམས་ལས་བརྗེད་མི་ཡང་ང་གིས་ཁྱོད་ལུ་ཕུལ་དོ་དེ་གིས་ཡང་དཔེ་སྟོནམ་མས་ཆུ་ཡི་ནང་ན་ལས་ལོག་ཐོན་འོངམ་ཚེ་མི་ཚེ་གསརཔ་ལུ་འགྱུར་ནི་དེ་ཚུ་ང་བཅས་ཀྱི་མི་ཚེ་ནང་གནམ་མེད་ས་མེད་སྤྲོ་བ་ཆེ་ཏོག་ཏོ་ཅིག་ཨིན།

ལམ་མ་རྫི་བར་བཞག་འོང་ཟེར་མིན་དབྱིན་རུ་རང་དེའི་དོན་དམ་དེ་ཆོས་ཀྱི་མཐའ་དམ་ཚིག་ཐོག་ལས་པའི་ཆོས་ལུགས་ཡོད་མི་ག་ར་འཁོར་ལོ་ཕུད་དེ་དེ་ལས་སྐྱོན་ཕྱོགས་ཀྱི་ཆོས་ལུགས་མི་ཚེ་གསབ་པའི་སྣང་མེད་དེ་དབྱིན་མས་སྔར་གྱི་བེ་བ་ཅིན་ཁྲུན་བ་བཞུགས་དེ་ང་ལུ་མི་ཚེ་གསབ་འགོ་བཙུགས་ཤིང་ལས་ང་ལུ་ག་ཅི་ཡོད་མི་དེ་སྐྱོན་ཆོས་ལུགས་ཕུད་དོ་གསུམ་གཅིག་དབྱིན་ཁྲུན་བ་མ་བཞུགས་དབྱིན་མར་མི་དེ་གི་ཐབས་ཤེས་ཚུ་ག་ཅི་བཟུང་ཅི་ར་ལ་ལེན་ཐབས་དོ། ག་ཏཱ་ནི་དང་དེ་ལས་ང་ཆེན་ཚུལ་གྱི་སྒྲ་སྒྲིབ་སྦས་ཏེ་མཱ་ཤི་ཀ་ལུ་ཁ་ཟས་དོ་ག་ཐུན་དབང་ཞུ་ནི་གི་ཐབས་ཤེས་ཚུལ་འགྱོད་པ་སྐྱེས་ཏེ་ངོ་མ་པའི་སྡིག་པའི་ལ་ལུ་དུག་ངན་ཕོག་སྟེ་དེའི་མདུན་ད་དེའི་སྡིག་པའི་ལ་ཚུལ་གྱི་སྐྱོན་ཆོས་ལུ་ཐུགས་ཀར་ཕོག་པའི་སྡིག་པའི་ལ་ཚུལ་ད་ང་ཆེ་ལུ་ཡང་ཕུང་འོང་ཟས་རྣོ་མི་དེ་ཨིན་སྐྱོན་ཆོས་ཀྱི་ཐུགས་དུག་ག་ཉུང་མི་དེ་ང་ཆེ་ལུ་ཡང་ཉུང་འོང་ཟས་ཡུལ་མདུན་ད་ཨིན་ཉིད་ཀྱི་སྡིག་པ་གྱིས་པའི་སྔགས་ཀྱི། སྐྱོན་ཆོས་ལུགས་ཐུགས་དུང་འཇོམས་པའི་ཨེ་ཙེ་ངག་གི་རྣོ་ཞིབ་དག་དེ་ལས་ཉིད་ཀྱི་སེམས་ཤེས་ཏེ་ངག་གི་ཉམ་ཆུང་ལུགས་འཇུག་སྟེ་ཉིད་ཀྱི་སྡིག་པ་བགྱིས་པའི་སྐྱོན་ཆོས་ལུགས་ཐུགས་ཕམ་སྟེ་མཐོང་ཚུལ་མེད་ཀྱི་ཨེ་མས་ངག་གི་སྡིག་པའི་ལག་ཉེས་ལུགས་འགྱོད་པ་སྐྱེ་མེད་ཚུལ་དབྱིངས་ངག་ཅེ་རེའི་སེམས་མ་ཕམ་ཚུལ་ཚུལ་ཐེ་རི་བ་རི་པའི་བློ་འགྱོད་སྐྱེ་ཡི་ཨེ་ཙེ་ཚོར་བ་མི་འབྱུང་དད་པ་སྐྱེ་ནི་ཡེ་ཤུ་ལུགས་ངག་ཅེ་ལུགས་སྐྱབས་མཛད་མི་དང་གཙོ་བོ་སྐྱོན་ཆོས་དབྱིངས་ཨེ་ཙེ་ཁས་ལེན་འབད་དེ་ཡང་ཕྱིན་ཆོས་རའི་སྡིག་པའི་ལག་ཉེས་ཚུལ་ལུགས་འགྱོད་པ་སྐྱེ་སྟེ་དབྱིན་པ་ཕྱིན་ཆོས་ཀྱི་མཱ་ཤི་ཀ་གིས་ཆོས་རའི་སྐྱབས་མཛད་མི་དང་སྲོག་སྐྱབས། རྫས་རྣམས་ནི་ག་ར་ཁོ་ཡིན་ཡིན་ཟེར་བཟླས་པ་སྐྱེ་སྒོ་གསུམ་པ་ཟེའུ་ད་ལྷ་བསྐོ་གསུང་རབ་ཀྱི་བཟླས་པའི་སྐོར་ལས་ལྷ་བསྐོ་ང་ཅི་རའི་གསུང་རབ་ནང་གི་བཟླས་པའི་སྐོར་ལས་ཤེས་སྒོ་འདི་ཁ་ཆེ་ཤོས་གཅིག་ཡིན་འདི་རྣམ་གཡེང་བསམ་མེད་ཁ་ཆེ་ཕྲེང་བ་བཞུགས་གཞིམ་ལས་ང་ཆེ་མ་ཤི་བཀབ་པའི་འདོད་ཐང་གི་གཞི་རྟེན་ཚུ་ལྷ་བསྐོ་ཨིམ་མ་ཚེ་ཨ་ནི་གཞི་རྟེན་འདི་བདེན་པ་དང་འབྲིང་འབྲིང་བས་བཟུང་འདི་མེད་པར་ཅིན་དེ་ལས་ང་ཆེ་གི་མ་ཤི་བཀབ་པའི་མི་ཚེ་དེ་བས་དུས་མེད་ཚུ་ནི་ཨིམ་མས་ཕྲེང་བ་མ་བཞུགས་ཨིན་ཧེ་མར་སྐྱོན་ཆོས་ཀྱི་ང་ཆེ། ཚུལ། མ་ཤི་ཀ་པའི་གཞི་རྟེན་འདི་འབྲིང་འབྲིང་པའི་བཟོ་བཀོད་མ་ཚད་དེ་ལས་ང་ཆེ་ལུགས་དཀོན་མཆོག་གིས་གནག་མིའི་ཁྱད་པར་འཕགས་པའི་ལྡན་ཁུངས་དང་ངེས་པར་གོ་ཡི་ལྡན་པ་ཚུ་གནག་ཡིན་ཡིན་ཟེར་ཧ་གོ་གོ་ཁྲི་དབང་ཞུ་ནི་འདི་དགའ་ལྡེམ་གྱི་ཁ་ཆེ་ཤོས་གཅིག་ཡིན་ན་ང་ཆེ་ཚུལ་གྱི་དབྱི་ཤུ་ལས་ཧ་གོ་གས་ནི་གོ་ལྡེམ་གྱི་ཕྱི་རུ་དབྱི་ཤུ་ཚུལ་ར་འོམ་ད་དབྱི་ཤུ་གྱི་སུང་ནུ་ཡོ་ཧ་ནན་གསུམ་གྱི་སྔགས་དབྱི་ཤུ་གྱི་འཁོར་ལོ་སྔགས་ཀྱི་ཆོས་ལུགས་ལྡན་པ་བའི་རླབས་ཡིན།